བོད་མི། སོག་པོ། ཕྱི་སྡོད་རྒྱ་མི་སོགས་ཉམས་ཞིབ་པ་དང་མཁས་པ། བོད་དོན་རྒྱབ་སྐྱོར་བ་བཅས་མི་གྲངས་བརྒྱ་ལྷག་ལྷན་འཛོམས་ཐོག་ཐའེ་ཝན་དམངས་གཙོའི་ཆབ་སྲིད་ཀྱིས་རྒྱ་ནག་གི་ཆབ་སྲིད་འགྱུར་ལྡོག་ལ་ལམ་ཁྲིད་ཇི་ལྟར་བྱེད་དགོས་ཚུལ་སྐོར་རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ཞིག་ཚོགས་གཏན་འཁེལ་འདུག་དེའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཐའེ་ཝན་ནས་ཁ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་རེས་ཚོགས་འདུ་དེ་ཡི་དམིགས་ཡུལ་གཙོ་བོ་ནི་ཐའེ་ཝན་གྱི་མང་གཙོའི་ཆབ་སྲིད་དང་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ལམ་ལུགས་སོགས་ཀྱིས་མ་འོངས་རྒྱ་ནག་ནི་དམངས་གཙོའི་རྒྱལ་ཁབ་ཅིག་ལ་འགྲོ་ཐུབ་པའི་ཐུན་མོང་གི་གཞི་རྟེན་འཚོལ་རྒྱུ་ཙམ་མ་ཟད་དུས་རབས་གསར་པའི་འགྱུར་ལྡོག་ལ་མཉམ་རུབ་ཀྱིས་གདོང་ལེན་བྱ་ཕྱོགས་སོགས་ཀྱི་ཐད་གོ་བསྡུར་སྦྱང་བཤད་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་བྱུང། ཁོ་རང་ཚོ་སོ་སོ་གིས་རྒྱ་ནག་དམར་པོའི་སྡུག་རྩུབ་གཞུང་གི་འོག་ལ་ཕྱི་གི་རྒྱལ་ཁབ་ཁག་ནང་བཙན་བྱོལ་དུ་ཕེབས་དགོས་པ་ཡིན་ན་ཡང་མ་འོངས་པར་སོ་སོ་གི་ལུང་པ་དང་བསྐྱངས་པ་ཡིན་ན་རང་དབང་དམངས་གཙོ་ཅིག་འགྲོ་ཐུབ། མཐའ་བཟུང་རྒྱལ་སར་གྱི་སྡིངས་ཆ་ཅིག་འགྲོ་དེ་དེ་ནས་ཡོང་སྡོད་པ་ཡིན་ཙང་ཚང་མ་མཉམ་དུ་འཛོམས་དེ་ནང་བཞིན་གྱི་ཚང་མ་སོ་སོ་གི་གྱིས་ཚོགས་པ་དེ་བརྒྱུད་དེ་ནས་རྒྱ་ནག་རེད་དེ་ནང་བཞིན་གྱི་རྒྱ་ནག་གི་ནང་དུ་ཕྱི་ལོགས་ཡོང་མཁན་མི་མང་པོ་མཉམ་དུ་འབྲེལ་བ་ཡོད་པ་ཡིན་དེ་ཚོ་ཚུར་ལ་ལག་བསྟར་བྱེད་སྟངས་དེ་འདྲ་ཅིག་ཡིན་པ་དེ་མ་འོངས་པར་ལོ་ལང་འགའ་དེ་འདྲ་ཅིག་རུ་འགྲོ་པ་ཡིན་ན་ནི། ཨ་ནི་སྤྱི་ཡོངས་ནས་རྒྱ་ནག་ད་ལྟ་གི་ཅིག་དབང་ཆ་དགེ་སྡོང་བྱས་པའི་འཛམ་གླིང་ལ་ཅིག་འཚེ་བ་དང་ཉེན་ཁ་བཟོས་དེ་གེ་གི་གཞུང་དེ་གི་ཉེན་ཁ་དེ་མེད་པ་བཟོ་ཡ་གི་ཁེ་ཕན་དེ་འདྲ་ཅིག་ཡོད་པ་དེ་ཚོ་གི་ཁྱབ་བསྒྲགས་ཆེན་པོ་ཅིག་བཟོ། མི་ཚང་མ་གི་རྩོམ་ཡིག་འགྲོ་གི་རེད་རྩོམ་ཡིག་དེ་ཚོ་ཡང་ཐབས་ལམ་འདྲ་མིན་བརྒྱུད་དེ་མི་ཆེན་དག་གི་ད་རྒྱ་ནག་ནང་ལ་དགོས་མཁན་དང་ཁོ་ཚོ་ལྟ་ཉན་ཡོད་མཁན་དེ་ལ་ཕར་འགྲེམ་སྤེལ་བྱེད་ཐུབ་ཡ་འབད་བརྩོན་དེ་འདྲ་ཅིག་གི་འོག་ལ་ཨ་ནི་རྒྱ་ནག་ཁོ་རང་ཅིག་གང་ལ་གང་འཚམ་གི་གཉིད་སད་དོ་དེ་ཁོ་ཚོ་ལ་ཕན་ཐོགས་ཡ་གི་ཅེས་སྨིན་ཚད་ཟེར་ནས་འདྲ་སྨིན་པའི་ཞེ་ས་ཀྱི་གཙོ་བོ་དེ་དེ་འདྲ་ཅིག་རེད། ད་རེས་རྒྱལ་སྤྱིའི་རང་བཞིན་གྱི་བགྲོ་གླེང་ལྷན་ཚོགས་དེའི་ཐོག་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་བཅུ་དྲུག་པའི་ཆབ་སྲིད་དྲུང་ཆེ་བཀྲ་ཤིས་རྒྱ་མཚོ་ལགས་དང། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་དང་ཉམས་ཞིབ་པ། དེ་བཞིན་ཨ་རི་དང་ཡུ་རོབ་སོགས་ནས་ཉམས་ཞིབ་པ་དང་དམངས་གཙོ་དོན་གཉེར་བ་མཁས་པ་སོགས་མཉམ་ཞུགས་གནང་གི་ཡོད་འདུག། ཡང་དེ་དང་ཕྱོགས་མཚུངས་རིང་མིན་སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་ཐའེ་ཝན་རྒྱལ་ཡོངས་སྲིད་འཛིན་གྱི་འོས་བསྡུ་དངོས་གཞི་དེ་འགོ་འཛུགས་གནང་གི་ཡོད་པ་དང་འོས་བསྡུ་དེ་ཡིས་བོད་མིར་ཤུགས་རྐྱེན་ཇི་ལྟར་ཐེབས་མིན་སྐོར་ཐའེ་ཝན་སྐུ་ཚབ་དོན་གཅོད་ལ་བཀའ་འདྲི་ཞུས་པར། ཆབ་སྲིད་རང་གི་ངོ་ཐོག་ལ་ཞུས་པ་ཡིན་ན་ད་ལྟའི་གི་གཞུང་དེ་ལོ་བརྒྱད་ཙམ་གཞུང་འཛིན་ཚར་བ་ཡིན་ཙང་དེ་ང་ཚོ་སྐུ་ཚབ་དོན་གཅོད་ལས་ཁང་ནས་ཐའེ་ཝན་གཞུང་གི་འབྲེལ་ཡོད་དང་ལྷན་ཁང་ཁག་གི་བར་རེད་དེ་ནང་བཞིན་གྱི་གྲོས་ཚོགས་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་གི་བར་ལ་འབྲེལ་བ་དེ་རྦད་དེ་ཤུགས་ཆེ་བ་ཡོད་པ་མ་ཚད་དེ་ནས་རང་དབང་དམངས་གཙོ་དེ་ཚོ་གི་ཐོག་ལ་ཞུས་པ་ཡིན་ན་དེ་ཡར་ཐོན་ཚོགས་པ་ཁོ་རང་ཚོ་ཡིན་ན་ད་ལྟའི་མཚམས་ཅིག་གི་གཞུང་འཛིན་གྱི་དེ་ང་ཚོ་དེ་གི་ཐོག་ལ་ཅིག་རྒྱབ་སྐྱོར་ཏིག་ཙམ་ཆེ་བ་ཡོད་པ་དེ་མངོན་གསལ་དོད་པོ་ལབ་ཆགས་དེ་ཡོད་རེད་ལ། གཞན་ཡང་ཁང་བའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ལོ་མཇུག་ཏུ་ཐའེ་ཝན་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པ་ཡི་སྲིད་འཛིན་གྱི་འོས་མི་ལན་ཅིན་ཐེ་ལགས་ཀྱིས། འཛམ་གླིང་མི་མང་གིས་ཐའེ་ཝན་གྱི་འོས་བསྡུར་དོ་སྣང་གནང་བཞིན་ཡོད་པས་ཐའེ་ཝན་མི་མང་ནི་དམངས་གཙོའི་ལམ་བུའི་ཕྱོགས་སུ་མུ་མཐུད་སྐྱོད་པའམ་ཡང་ན་རྒྱ་ནག་གཅིག་གི་སྲིད་བྱུས་འོག་གནས་རྒྱུ་ཡིན་མིན་ཐད་འདེམས་གསེས་བྱ་དགོས་ཞེས་བརྗོད་ཡོད་པ་མ་ཟད་དམངས་གཙོ་ཡར་ཐོན་ཆབ་སྲིད་ཚོགས་པ་ཡིས་འདི་ཚེས་དགུ་ཉིན་གསར་འགོད་གསལ་བསྒྲགས་ཞིག་གི་ཐོག་ཐའེ་ཝན་ནི་རང་བཙན་རྒྱལ་ཁབ་ཅིག་ཡིན་པ་སླར་ཡང་གསལ་བསྒྲགས་སྤེལ་འདུག་འོན་ཀྱང་རྒྱ་ནག་གཞུང་གིས་ལངས་ཕྱོགས་འདིར་ངོས་ལེན་བྱེད་ཀྱི་མེད་པ་རེད།

རྒྱ་ནག་གཞུང་གིས་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་སླེབས་རན་ཡོད་པའི་གི་སྐབས་སུ་ཐའེ་ཝན་གྱི་མཁའ་དབྱིངས་སུ་འཁོར་སྐར་འཕུར་སྐྱོད་བྱས་པའི་ཐའེ་ཝན་གྱི་གྲོང་ཁྱེར་ཐའེ་པེ་ནས་གནས་ཚུལ་སྤེལ་ཡོད་པ་རེད། སྐབས་དེ་དུས་ཐའེ་ཝན་གཞུང་གིས་ཀྱང་མི་དམངས་མང་ཚོགས་ཚོ་ལ་དེ་དང་འབྲེལ་བའི་གི་ཉེན་བརྡ་གཏོང་བ་དང་གསལ་བཤད་གནང་ཡོད་པ་རེད། རྒྱ་ནག་གི་ཕྱོགས་ནས་ཀྱང་གནས་ཚུལ་ངོས་ལེན་བྱས་པ་ལྟར། ད་རེས་ཀྱི་འཁོར་སྐར་འཕུར་སྐྱོད་དེ་ནི་རྒྱ་ནག་དམག་གིས་འཁོར་སྐར་འཕུར་སྐྱོད་བྱེད་པའི་གི་བརྒྱུད་རིམ་ནང་གི་ཆ་ཤས་ཤིག་ཡིན་སྐོར་བརྗོད་ཡོད་པ་རེད། རྒྱ་ནག་གཞུང་གིས་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་སླེབས་རན་ཡོད་པའི་གི་དུས་ཚོད་དེར། མེ་ཤུགས་འཕུར་མདའ་ཐའེ་ཝན་ཕྱོགས་སུ་གཏོང་བ་བརྒྱུད་ནས་ཐའེ་ཝན་དེ་བཞིན་རྒྱ་ནག་གི་ཆ་ཤས་ཤིག་ཡིན་པ་ལ་བཅའ་སྡོད་ཀྱི་འོས་བསྡུ་ཡི་དུས་སྐབས་སུ་འཇིགས་སྣང་གི་ཁོར་ཡུག་བཟོས་ནས་འོས་བསྡུའི་ལས་དོན་ལམ་ལྷོང་མ་བྱུང་བའི་གི་དམིགས་ཡུལ་བཅངས་ཡོད་པ་དབྱེ་ཞིབ་པ་ཚོ་གིས་གསུང་གི་ཡོད་པ་རེད།

ཐའེ་ཝན་མི་མང་བྱེ་བ་གཉིས་དང་འབུམ་གསུམ་ཡོད་པ་ཚོ་གིས་ཐག་གཅོད་དགོས་པ་གསུངས་ཡོད་པ་རེད། ཡང་ཁོང་གིས་གལ་སྲིད་ང་རང་སྲིད་འཛིན་ལ་བདམས་ཐོན་བྱུང་བ་ཡིན་ན་ཐའེ་ཝན་རང་བཙན་རྩོད་རྒྱུ་གི་འཆར་གཞི་མེད་ལ། ཐའེ་ཝན་རང་བཙན་ཡིན་པའི་གི་གསལ་བསྒྲགས་ཀྱང་བྱ་དགོས་དོན་མེད། རྒྱུ་མཚན་ནི་གནས་ལུགས་ཤེས་རྟོགས་ཡོད་མི་ཚོ་གིས། ཐའེ་ཝན་དེ་བཞིན་མ་གཞི་ནས་རང་དབང་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་ལ་ངོས་འཛིན་བྱེད་ཀྱི་ཡོད་ཞེས་གསུངས་ཡོད་པ་རེད། ཁོང་གིས་ད་དུང་ནན་བརྗོད་གནང་བའི་ནང། ཞི་བདེ་ནི་རྒྱལ་ཁབ་ཅིག་གི་གང་ཅི་ཡི་ཐད་ཀྱི་ནུས་སྟོབས་ལ་བརྟེན་ནས་བྱུང་བ་ཞིག་ཡིན་པ་ལས་བཙན་འཛུལ་བ་ཡི་སྙིང་རྗེར་བརྟེན་ནས་རག་པ་ཞིག་མིན།

མཁོ་འདོན་ཚོང་སྒྱུར་བྱེད་བཞིན་པ་དེ་དག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དཀྱིལ་ནས་བཟུང་སྟེ་མཚམས་འཇོག་བྱས་ཡོད་པ་ཉེ་སྔོན་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་གསལ་བསྒྲགས་བྱས་ཡོད་པའི་སྐོར་དང་འབྲེལ་བའི་རྒྱབ་ལྗོངས་གནས་ཚུལ་སུ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་རྒྱ་ནག་གཞུང་གིས་བོད་དེ་བཙན་བཟུང་བྱས་ཏེ་བོད་ཀྱི་ས་ཁུལ་ཁྱོན་ཡོངས་དེ་མ་བདག་བདག་བཟུང་བྱས་པ་དང། བོད་ཀྱི་གཙང་ཆུ་ཁག་ལ་ཆུ་རགས་བརྒྱབ་པ་དང་གཙང་ཆུ་ཁག་ནས་ཆུ་ཤུགས་གློག་འདོན་བྱས་ཏེ་ཆུ་གློག་འཛུགས་སྐྲུན་བྱས་པའི་གློག་ཤུགས་རྣམས་རྒྱ་ནག་ཏུ་ཁྲིད་པ་དང་བོད་ཀྱི་རྩ་ཆེའི་གཏེར་ཁ་གསེར་དངུལ་ཟངས་ལྕགས་ལ་སོགས་པ་སྔོག་འདོན་བྱས་པ་སོགས་ཀྱིས་བོད་ཀྱི་རང་བྱུང་ཁོར་ཡུག་དང་སྣོད་བཅུད་དང་བཅས་ལ་གནོད་སྐྱོན་དང་གོད་ཆག་ཚབས་ཆེ་ཕོག་བཞིན་ཡོད་པ་དང། དེ་བཞིན་བོད་མིའི་ཆོས་དང་རིག་གཞུང་དང་སྐད་ཡིག་བཅས་ལ་བརྩི་མེད་གཏོང་བ་དང་བོད་མིའི་འགྲོ་འདུག་ཀྱི་རང་དབང་དང་བཅས་ལ་དམ་དྲག་སྟངས་འཛིན་བྱེད་བཞིན་པའི་ཐོག་ནས། ཨ་རིའི་དབྱིན་སྐད་དུ་ཐཱ་མཱ་ཕི་ཤར Scientific ཟེར་བའི་ཚན་རྩལ་བཟོ་ལས་ཁང་གིས་བཟོས་པའི་འཕྲུལ་ཆས་རྒྱ་ནག་ལ་བཙོང་བ་དེ་དག་རྒྱ་ནག་གཞུང་གིས་བོད་ནང་དུ་བོད་མིའི་ཁྲག་དང་རིགས་རྫས་བསྡུ་རུབ་བྱེད་བཞིན་པའི་ཐོག་ནས་བོད་མིའི་ངོ་བོ་ངོས་འཛིན་བྱེད་པའི་འཕྲུལ་རིག་ཡོ་བྱད་རྣམས་ཞིབ་བཤེར་གྱི་ལས་དོན་ཆེད་ཉེས་ཅན་པ་ངོས་འཛིན་བྱེད་ཆེད་བེད་སྤྱོད་གཏོང་བཞིན་པ། རེད་ད། ཡིན་ནའང་ད་ཆ་ཨ་རིའི་མེ་སཱ་ཆུ་སི་མངའ་ཁུལ་དུ་ཡོད་པའི་ཐར་མོ་ཕི་ཤར་ཚན་རྩལ་ཁང་གིས་རྒྱ་ནག་ལ་འཕྲུལ་ཆས་ཡོ་ཆས་མཁོ་འདོན་ཚོང་སྒྱུར་མཛད་བཞིན་པ་དེ་དག་མཚམས་འཇོག་བྱས་ཡོད་པ་སྤྱི་ཟླ་བཅུ་གཉིས་པའི་ཚེས་སུམ་ཅུ་སོ་གཅིག་ཉིན་གསལ་བསྒྲགས་བྱས་པའི་གནས་ཚུལ་ཐོན་གདའ། དེ་ནི་རྒྱ་ནག་གི་ཉེན་རྟོག་པས་བོད་ནང་གི་བོད་རིགས་བུ་ཕྲུག་གཞོན་སྐྱེས་ཚུན་ལ་བརྟག་དཔྱད་བྱས་ཏེ། ཁྲག་དང་རིགས་རྫས་བསྡུ་ལེན་མཛད་བཞིན་པ་དེའི་ཐོག་ནས་བོད་ནང་གི་བོད་མི་ཚོ་ལ་ཉེན་ཚབས་ག་རེ་ཡོང་གི་ཡོད་པའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་སྣེ་ཁྲིད་པ་འཆི་མེད་ལྷ་མོ་ལགས་ཀྱིས།
ད་ལྟ་བོད་ནང་གི་གནས་སྟངས་བལྟས་པ་ཡིན་ན་ར་ད་ང་ཚོ་ད་ལྟ་བར་དུ་མི་བསད་ཡོད་རེད་དགོན་པ་གཏོར་བཤིག་བཏང་ཡོད་རེད་མང་པོ་ཅིག་ཐད་ཀར་དུ་ང་ཚོ་མི་གི་སྲོག་ལ་དཀའ་ངལ་འཕྲད་ཡོད་རེད་ཡིན་ན་ཡང་ད་ལྟ་རྒྱ་ནག་གི་སྲིད་ཇུས། ནག་པོ་དེའི་རྩ་བ་དེ་ག་རེ་རེད་ཟེར་ནས་ཞུས་པ་ཡིན་ན་གཉིས་ཡོད་རེད་གཅིག་དེ་གཏན་འཇགས་སློབ་གྲྭ་ང་རང་ཚོའི་མ་འོངས་པའི་སོན་རྩ་མ་འོངས་པའི་གཞོན་ནུ་ཁོང་རང་ཚོ་སྒང་ཁ་ལ་ཡ་རྒྱ་མིའི་གྱི་མི་སེར་ག་འདྲ་བཟོས་དགོས་འདུག་ཟེར་ནས་ཐབས་ཤེས་གཅིག་བྱེད་ཀྱི་ཡོད་རེད་དེ་གཅིག་བྱས་གཉིས་པ་དེ་ང་ཚོ་བོད་པའི་གྱི་མི་སྣ་གི་ཁྲག་དང་རིགས་རྫས་དམིགས་བསལ་བསྡུས་པ་དེ་དེ་ཁྲག་དང་རིགས་རྫས་དེ་བསྡུས་ནས་ང་ཚོ་མ་འོངས་པར་ག་རེ་དཀའ་ངལ་འཕྲད་ཀྱི་རེད་ཟེར་ནས་དེ་ང་ཚོ་ཧའེ་ད་ལྟ་བསམ་བློ་བཏང་ཡས་ཁོ་རང་ཁག་པོ་ཆགས་བསྡད་ཡོད་རེད་ད་ལྟ་དུས་ཚོད་དེ་ལ་ཡར་འཕྲུལ་ཆས་ཁ་གསང་བ་གནས་ཚུལ་མང་པོ་ཅིག་འདུག་གོ། དེ་སྐབས་དུ་ད་ལྟ་ང་ཚོས་ཀྱི་བོད་པའི་ཀྱི་ཁྲག་དང་རིགས་རྫས་དེ་ཚོ་བསྡུས་ཚར་བའི་གཞུག་ལ་ཡ་ཨ་ནི་ང་ཚོ་ད་ལྟ་བོད་ནང་ལ་ཡ་འབྲེལ་བ་ཡོད་པ་དེ་ཚོ་གསང་བ་བརྒྱུད་ནས་འབྲེལ་བ་བྱེད་དགོས་པ་རེད་ཨ་ཡང་ན་ཆབ་སྲིད་སྐོར་ལ་སྐད་ཆ་མ་བཤད་བྱས་འབྲེལ་བ་བྱེད་མཁན་དེ་འདྲ་ཡོད་ཡོད་རེད། ད་མ་འོངས་པ་ད་ལྟ་བཙན་བྱོལ་ནང་ལ་དེ་སྔའི་མི་གཅིག་ཁ་ཅིག་ཁྲག་གཅིག་གས་རག་པ་ཡིན་ན་དེ་ཁྲག་དང་རིགས་རྫས་ཀྱི་རྒྱུད་ཅིག་བལྟ་ཐུབ་པའི་ཀྱི་ནུས་པ་ཡོད་རེད་དེ་བལྟས་ཚར་གཞུག་ལ་ཡ་ནི་སུ་སུ་ཀྱི་ནང་མི་སུ་སུ་ཡིན་ནང་མི་དང་མ་ཚད། སྤུན་ཀྱག་སུ་སུ་ཡིན་མིན་དང་དེ་ཚོ་གང་གང་བསྡད་ཡོད་རེད་དེ་ལྟར་མི་སྲིད་ཨ་ནི་མ་འོངས་པ་བོད་དང་བོད་པའི་གི་ཁྲག་དང་རིགས་རྫས་བསྡུས་ཚར་བའི་གཞུག་ལ་ཡང་ན་ཁོང་ཚོའི་གི་ཁྲག་རིགས་རྒྱུད་ག་རེ་རེད་འདུག་ཨང། སུ་སུ་ལ་ཨ་ནི་ད་འཕྲོད་བསྟེན་ཡག་པོ་ཡོད་མཁན་དེ་ཚོ་མི་སྣ་སུ་སུ་འདུག་ཟེར་ལབ་ནས་ལྟ་གི་ཡོད་རེད་ཨ་ནི་མ་འོངས་པ་རྒྱ་ནག་གཞུང་གིས་ག་རེ་ག་རེ་བྱེད་ཀྱི་རེད་ཟེར་ལབ་ནས་དེ་དག་ང་ཚོ་ཧ་ཡང་གོ་ཡ་ཡོད་མ་རེད།

ཡིན་པ། ཚན་རྩལ་ཁང་དེས་ཨེག་སི་ཡོ་སི་ལས་ཁུངས་ལ་འགྲེལ་བརྗོད་གནང་གདའ། དེ་ནི་གནས་ཚུལ་དེའི་ཐད་བོད་རང་བཙན་སློབ་ཕྲུག་ཚོགས་པ་དང་བོད་ཀྱི་རང་དབང་ཚོགས་པ་དང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལས་ཁུངས་སོགས་ཀྱིས་ཨ་རིའི་ཚན་རིག་འཕྲུལ་ཆས་བཟོ་ཚོང་ཁང་དེ་ལ་ངོ་རྒོལ་གྱི་ལས་འགུལ་ལོ་གཅིག་དང་ཕྱེད་ཀ་ཙམ་གྱི་རིང་སྤེལ་བ་དང་དེ་བཞིན་ཨ་རིའི་གྲོས་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་དང་ཚོང་ལས་ཁང་དེའི་ནང་མ་རྩ་འཛུགས་འཇུག་བྱེད་མི་ཁག་བཅས་ནས་བོད་ནང་རྒྱ་ནག་གི་ཉེན་རྟོག་པས་ཡོ་ཆས་བེད་སྤྱོད་བཏང་སྟེ་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་པའི་ངོ་རྒོལ་ལ་རྒྱབ་སྐྱོར་བྱས་ཏེ་ཨ་རིའི་ཚོང་ལས་ཁང་དེ་ནས་ཕྱིར་འཐེན་མཛད་དགོས་པའི་གནོན་ཤུགས་སྤྲད་པ་སོགས་ལ་བརྟེན་ནས་ཨ་རིའི་བཟོ་ཚོང་ལས་ཁང་དེས་རྒྱ་ནག་ལ་གསང་བའི་གནས་ཚུལ་བསྡུ་ལེན་མཛད་པའི་འཕྲུལ་ཆས་ཡོ་ཆས་དེ། མི་བཙོང་བའི་ཁས་ལེན་མཛད་ཡོད་པའི་སྐོར་བོད་རང་བཙན་སློབ་ཕྲུག་ཚོགས་པའི་ལས་འགུལ་སྣེ་ཁྲིད་པ་འཆི་མེད་ལྷ་མོ་ལགས་ཀྱིས་གསུངས་དོན་ལ། བོད་ནང་ལ་ཡང་ཁྲག་དང་རིགས་རྫས་བསྡུ་གི་འདུག་ཟེར་ནས་གནས་ཚུལ་དེ་གོ་སོང། དེ་གོ་དུས་སྐབས་ལ་ཡང་ནི་ང་ཚོའི་གི་ད་བཟོ་ཚོང་ལས་ཁང་སུ་སུ་མཉམ་དུ་འབྲེལ་བ་བྱས་བྱས་རྒྱ་ནག་གཞུང་གིས་ད་ལྟ་འདི་བྱེད་ཐུབ་ཀྱི་ཡོད་རེད་བསམ་ནས་ང་ཚོའི་གི་བརྟག་དཔྱད་བྱེད་དུས་སྐབས་ལ་ཡང Thermo Fisher Scientific ད་ལྟ་ཨ་རིའི་གི་གི་བཟོ་ཚོང་ལས་ཁང་ཆེན་པོ་ཅིག་ཆགས་བསྡད་ཀྱི་ཡོད་རེད་ཁོ་རང་ད་ལྟ་ཨ་རིའི Boston Massachusetts ནང་ལ་ཡང་ལས་ཀ་བྱེད་ཀྱི་ཡོད་ཙང་ཨ་ནི་ང་ཚོའི་གི་ད་ལྟ་ལས་འགུལ་གསར་པ་ཅིག་སྤེལ་བྱས་ཨ་ནི Thermo Fisher རང་ལ་ཡང་བོད་ནང་ལ་ཡང་དེ་འདྲའི་དཀའ་ངལ་ཡོད་རེད་བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད་འདིའི་སྐབས་དུ་ཁྱེད་རང་ཚོ་ཁྲག་དང་རིགས་རྫས་ཀྱི་འཕྲུལ་ཆས་དེ་ཚོ་རྒྱ་ནག་ཉེན་རྟོག་པ་ལ་བཙོང་ཆོག་མེད་ཟེར་ནས་ང་ཚོའི་གི་ད་ངོ་རྒོལ་བྱས་པ་རེད་ངོ་རྒོལ་བྱས་དང་མ་བྱས་ང་ཁོང་ཚོ་ཁོ་ཚོ་ལ་ཡང་ཐད་ཀར་དུ་འབྲེལ་བ་བྱེད་ཡག་གི་ཐབས་ཤེས་ཐེངས་མང་པོ་བྱས་པ་རེད། དེ་དང་མཉམ་དུ་ནི་ང་ཚོ་གི་ཨ་རི་གྲོས་ཚོགས་ནང་ལ་ཡང་འགྲོ་བྱས་ནི་གྲོས་ཚོགས་འཐུས་མི་དང་མང་པོ་ཞིག་མཉམ་དུ་འབྲེལ་བ་བྱས་བྱས་ཁོ་རང་ཚོས་ཀྱི་ཡིག་ཐོག་ནང་ལ་ཡང་ཕབ་བྱས་ནི Thermo Fisher ལ་བོད་པའི་གི་མི་དམངས་མཉམ་དུ་འབྲེལ་བ་བྱེད་དགོས་ཡོད་ཟེར་ནས་ཁོ་ཚོས་ཀྱི་དེ་འདྲས་བྲིས་ཡོད་རེད། ཡིན་ན་ཡང་གྲུབ་འབྲས་མཐའ་མ་དེ་ལ་ཡང་ཁོ་ཚོ་མང་པོ་ཅིག་འགྲོ་ཡོད་མ་རེད། ཁོ་ཚོས་ཀྱི་ང་ཚོ་ལ་ཚུར་འབྲེལ་བ་བྱེད་དུས་སྐབས་ལ་ཡང email བརྒྱུད་ནས། ཞེས་ལན་ཏོག་ཙམ་བསྐུར་གྱི་རེད་ཡིན་ནའི་ལན་དེ་ལ་ཡ་ཨོ། རྒྱ་ནག་གི་ཉེན་རྟོག་པ་དེ་ཚོ། དཀའ་ངལ་འཕྲད་དུས་མ་གཏོགས་བེད་སྤྱོད་གཏོང་གི་ཡོད་མ་རེད་ཉེན་རྟོག་པ་དེ་ཚོས་ཡག་ཐག་ཆོད་བེད་སྤྱོད་གཏོང་གི་ཡོད་རེད་ཟེར་ནས་ཁོ་ཚོས་ཀྱི་དེ་འདྲའི་ལན་བརྒྱབ་རེད་སོང་ཙང་ནི་ང་ཚོས་ཀྱི་མཐའ་མ་དེ་ལ་ཡ་ལས་འགུལ་གཞན་པ་ཅིག་སྤེལ་བྱས་ན་ད། ཁོ་རང་ཚོའི Thermo Fisher བཟོ་ཚོང་ལས་ཁང་སྦུག་ནས investors ཡོད་རེད་པ་དང། མ་འཛུགས་འཛིན་མཁན་བྱེད་མཁན་ཁོ་རང་ཚོ་ལ་ཡ། མ་འཛུགས་དེ་ཚོ། སོང་ཙང་ཁོ་ཚོ་མཉམ་དུ་འབྲེལ་བ་བྱས་བྱས་ཁོ་ཚོ་བརྒྱུད་ནས་ཚོགས་འདུ་ཞིག་སློང་ཡག་ཐབས་ཤེས་བྱས་པ་རེད་སོང་ཙང་ང་ཚོས་ཀྱི་ཁོ་རང་ཚོའི་བཟོ་ཚོང་ལས་ཁང་སྦུག་ནས་ང་ཚོ Shareholder Resolution ཞིག་བཏང་པ་རེད་བཏང་དུས་སྐབས་ལ་ཡང་ཁོ་ཚོ་ཀྱི་ཐ་མ་དེ་ལ་ཡང་ང་ཚོར་འབྲེལ་བ་བྱས་སོང་འབྲེལ་བ་བྱས་དུས་སྐབས་ལ་ཡང་ཁོ་རང་ཚོའི་ཀྱི Investors རང་གིས་ང་ཚོ་ལ་ཡང་མཉམ་དུ་ཁྲིད་བྱས་ང་ཚོ་བོད་པའི་སྐུ་ཚབ་ཅིག་ཕར་ཚོགས་འདུ་ནང་ལ་འགྲོ་བྱས་ཁོ་ཚོ་ལ་འགྲེལ་བཤད་བརྒྱབ་ནས་བོད་ནང་གི་གནས་སྟངས་ཧ་ཅང་གི་ཛ་དྲག་ཡོད་རེད། ཁྱེད་རང་ཚོའི་གི་ཉེན་རྟོག་པ་ལ་ཡ་འཕྲུལ་ཆས་དེ་ཚོ་སྤྲད་དུས་སྐབས་ལ་ཡ་ཁོང་ཚོའི་གི། Criminals། ཁྲིམས་འགལ་བྱེད་མཁན་ལས་ཀ་དེ་ཚོ་གཅིག་པོ་ལ་ཡ་ཁོང་ཚོའི་བེད་སྤྱོད་གཏོང་གི་ཡོད་མ་རེད་དེ། ཁོང་ཚོའི་གི་བོད་ནང་ལ་ཡ་བོད་པ་ཅིག་ཡིན་པའི་ཆ་ནས་ཁོང་རང་ཚོའི་ཁྲིམས་འགལ་ལས་ཀ་རེད་ཟེར་ལབ་ཀྱི་ཡོད་རེད། བོད་པ་གི་སྐད་ཡིག་དང་རིག་གཞུང་བསྐྱབས་ན་ཁོང་ཚོའི་གི་ཁྲིམས་འགལ་ལས་ཀ་རེད་ཟེར་ལབ་ནས་བོད་ནང་ལ་འདི་འདྲའི་གནས་སྟངས་ཆགས་བསྡད་ཡོད་རེད། འདི་དངོས་ཡོད་གནས་ཚུལ་དེ། ཁོ་ཚོ་ལ་ཡ་འགྲེལ་བཤད་རྒྱབ་ཚར་བའི་ཤུལ་ལ་ཡ་ནི་ཁོ་རང་ཚོས་ཀྱི་འབྲེལ་བ་བྱས་བྱས་ཨ་ནི་ཁྱེད་རང་ཚོས Shareholder Resolution དེ་བླུགས་ཡོད་པ་དེ་མར་འཐེན་རོགས་བྱེད་ཨ་ནི་འཐེན་པ་ཡིན་ན་ང་ཚོ་བོད་ནང་ལ་ཡ་འཕྲུལ་ཆས་དེ་ཚོ་བཙོང་ཡག་མཚམས་བཞག་གི་ཡིན་ཟེར་ནས་ཚུར་དམ་བཅའ་བཞག་རེད་སོང་ཙང་ང་ཚོ་ད་ལྟ་འབྲེལ་བ་བྱུང་བྱས་དམ་བཅའ་དེ་ཁོ་རང་ཚོས་ཀྱི་བཏོན་གནང་བྱས་ཨ་ནི་ད་ལྟ་ཟླ་ཉིན་ལོ་ལྟར། ཏེ། ཕྱི་ཟླ་བཅུ་གཉིས་ཚེས་སུམ་ཅུ་སོ་གཅིག་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ནས་ཁོ་རང་ཚོས་བོད་ནང་ལ་ཡང་ད་ལྟ་ཁྲག་དང་རིགས་རྫས་བསྡུ་ཡས་ཀྱི་འཕྲུལ་ཆས་དེ་རྒྱ་ནག་གཞུང་ལ་བཙོང་གི་མེད་དམིགས་བསལ་བོད་ནང་ལ་བེད་སྤྱོད་བཏང་ཡས་དེ་སོང་ཙང་ང་ཚོས་ཀྱི་ད་ལས་འགུལ་ལོ་གཅིག་ལྷག་སྤེལ་བ་དེ་སྒང་ག་གྲུབ་འབྲས་ཡག་པོ་ཐོན་སོང་བསམ་གྱི་འདུག་སོང་ཙང་ཨ་ནི་ད་རེས་ང་ཚོ་དེ་སྒང་ག་དགའ་བསུ་ཞུ་ཡག་ཡོད། ཏེ་ཡོང

ངོས་འཛིན་བྱེད་ཀྱི་འཕྲུལ་རིག་ཡོ་ཆས་རྣམས་ཞིབ་དཔྱད་ཀྱི་ལས་དོན་ཆེད་ཉེས་ཅན་པ་ངོས་འཛིན་བྱེད་ཆེད་དང་མི་ལྐོག་ཚོང་སྐྱེལ་འདྲེན་བྱེད་པ་བདེན་མིན་ནག་ཉེས་ཕོག་པ་རྣམས་ལ་ཉེས་པ་གུ་ཡངས་ཡོང་བའི་ཆེད་དུ་བེད་སྤྱོད་བྱས་ཡོད་པ་བརྗོད་དེ་བོད་རང་སྐྱོང་ལྗོངས་ནང་དུ་མི་ངོ་བཟུང་གི་ཡོ་ཆས་འདི་རྒྱུན་ལྡན་གྱི་ཞིབ་འཇུག་ཆེད་ཚོང་སྒྱུར། བྱས་ཡོད་པ་འདི་རྒྱུ་མཚན་རྣམ་གྲངས་ཁག་ཅིག་ལ་བརྟེན་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་དཀྱིལ་ནས་མཚམས་འཇོག་བྱས་པ་ཡིན་ཞེས་དང། ད་ཆ་མུ་མཐུད་མི་ངོ་ཐག་ཆོད་པའི་འཕྲུལ་རིག་ཡོ་ཆས་འདི་ཚོང་སྒྱུར་བྱེད་བཞིན་མེད་ཅེས་ལན་འདེབས་གནང་གདའ། ཅེས་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་དེ།